ཨ་མེ་རི་ཁའི་སྲིད་འཛིན་གྱི་གདན་སྟེགས་ལ་ད་བང་སྒྲིག་པའི་ཁོངས་ནས་ཨང་གསུམ་པ་ཆགས་ཡོད་པ་དང་ད་སྲིད་འཛིན་གཞོན་པ་གྱི་རྗེས་ཏག་ཏག་ན་ཡོད་པའི་ཨ་མེ་རི་ཁའི་གྲོས་ཚོགས་ཀྱི་ཚོགས་གཙོ་ཁོང་ཚོགས་གཙོ་གི་གོ་གནས་ནས་གནས་དབྱུང་གཏོང་དགོས་མིན་གྱི་འོས་བསྡུ་ཞིག་ད་གྲོས་ཚོགས་ཀྱི་ནང་དུ་བྱེད་དགོས་བྱུང་བ་དང། ད་གྲོས་ཚོགས་འཐུས་མི་མང་ཤས་ཤིག་གིས་ད་ཚོགས་གཙོ་འདི་འདྲ་ཞིག་ཡོད་པ་ལས་མེད་ན་བཟང་ནས་བཤད་དེ་ད་ཚོགས་གཙོ Kevin McCarthy གོ་གནས་ནས་མར་ར་གཡུགས་པ་རེད་དེ་ལ་བརྟེན་ནས་ད་ཚོགས་གཙོ་གི་རྐུབ་སྟེགས་དེ་སྟོང་བར་ཆགས་པ་རེད། ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོ་ཞིག་ད་ཚོགས་གཙོ་གི་གོ་གནས་ནས་མར་ར་གཡུགས་པའི་ལོ་རྒྱུས་དེ་སྔོན་ཆད་བྱུང་མྱོང་མེད་པ་ཞིག་ཡིན་པ་དང་ད་ཐེངས་འདི་གའི་གྲོས་ཚོགས་འཐུས་མི་རྣམས་ཀྱིས་སྔོན་ཆད་བྱུང་མ་མྱོང་བ་ཞིག་འབྱུང་བར་བྱས་པ་དང་ཡང་ན་ལོ་རྒྱུས་ཀྱི་ཤོག་ལྷེ་གསར་བ་ཞིག་བྲིས་པ་དེ་གའི་རྒྱུ་རྐྱེན་ག་རེ་ཡིན་ན་ད་ང་ཚོས་དེ་ཞིག་བལྟ་གི་ཡིན། དེ་ཡང་ད་གྲོས་ཚོགས་ཀྱི་ཚོགས་གཙོ་ཁོང་ཉིད་ཀྱི་ཀུན་སྤྱོད་དང་རུལ་སུངས་ཡང་ན་ཁྲིམས་འགལ་གྱི་ལས་བྱས་པ་ལ་བརྟེན་ནས་ད་གནས་དབྱུང་བཏང་བ་ཞིག་མ་ཡིན་པར། ཁོང་གིས་ད་ཆབ་སྲིད་ཀྱི་ལྟ་གྲུབ་དང་ཡང་ན་ཆབ་སྲིད་ཀྱི་ལས་ཀ་བྱེད་ཕྱོགས་ཀྱི་ཐད་ནས་ད་དེ་ཚོ་ཚང་མས་རྐྱེན་བྱས་ནས་ད་ཚོགས་གཙོ་གི་རྐུབ་སྟེགས་ཀྱི་སྟེང་ནས་ཟླ་བ་དགུ་ཙམ་ལས་སྡོད་ཁོམ་མ་བྱུང་བར་ད་མར་ར་གཡུགས་པ་ཞིག་རེད། ད་དོན་དག་འདི་གི་འབྱུང་རྐྱེན་གཙོ་བོ་དེ་ང་རང་ཚོས་ད་ལོ་ཕྱི་ཟླ་དང་པོ་ནས་བཤད་དགོས་བ་ཞིག་ཆགས་ཀྱི་འདུག་དེ་ཡང་ད་ལོ་ཕྱི་ཟླ་དང་པོ་གི་ནང་ད་ཨ་རིའི་གྲོས་ཚོགས་སྐབས་བརྒྱ་དང་བཅོ་བརྒྱད་པའི་ནང་གི་གྲོས་ཚོགས་འོག་མ་རུ་ད་འཐུས་མི་བཞི་བརྒྱ་དང་སུམ་ཅུ་སོ་ལྔ་ཡོད་པ་ལས་ད་སྤྱི་མཐུན་ཚོགས་པ་ལ་གདན་སྟེགས་ཉིས་བརྒྱ་དང་ཉི་ཤུ་རྩ་གཉིས་ཐོབ་པ་དང། དམངས་གཙོ་ཚོགས་པ་ལ་གདན་སྟེགས་ཉིས་བརྒྱ་དང་བཅུ་གསུམ་ཐོབ་སྟེ། སྤྱི་མཐུན་ཚོགས་པ་ནི། གྲངས་མང་འཐུས་མི་ཆགས་པའི་རྐྱེན་གྱིས་ད་གྲོས་ཚོགས་ཀྱི་ཚོགས་གཙོ་དེ་སྤྱི་མཐུན་ཚོགས་པའི་གྲས་ནས་འདེམས་ཐོན་བྱུང་རྒྱུ་ཡིན་པ་ནི་གཏན་འཁེལ་བ་རེད། ཡིན་ན་ཡང་ད་སྤྱི་མཐུན་ཚོགས་པ་དང་དམངས་གཙོ་ཚོགས་པའི་འཐུས་མིའི་གདན་སྟེགས་ཀྱི་ཁ་གྲངས་ཀྱི་ཧེ་བག་དེ་ཆུང་དྲགས་པ་དང། ཡང་སྤྱི་མཐུན་ཚོགས་པའི་འཐུས་མིའི་གྲས་སུ་ད་ལྟ་བ་མཁྲེགས་འཛིན་པའམ་མཐའ་ལྷུང་བ་ཁ་ཤས་ཡོད་པར་བརྟེན་ད་ལྟ་བ་མཐའ་ལྷུང་བ་དེ་དག་གིས་ཨ་རིའི་གཞུང་གི་འགྲོ་གྲོན་གཅིག་ལ་གཞི་རྒྱ་ཆེན་པོ་ཞིག་ཉུང་འཕྲི་གཏོང་དགོས་ཡ་དང་མར་གཅོག་དགོས་ཡ་གི་དགོས་འདུན་མང་པོ་ཞིག་འདོན་བཞིན་ཡོད་པ་རེད། ད་ཚོགས་གཙོ་གི་འོས་བསྡུ་གི་སྐབས་སུ་ད Kevin McCarthy གིས་ད་ཚོགས་གཙོ་གི་གོ་གནས་དེ་རག་ཡ་གི་ཆེད་དུ་ལྟ་བ་མཐའ་ལྷུང་བ་དེ་དག་གི་རེ་འདུན་མང་པོ་ཞིག་ཁས་ལེན་བྱས་པ་དང། ད་རུང་དམིགས་བསལ་གྱིས་ད་གྲོས་ཚོགས་འཐུས་མི་གང་རུང་ཞིག་གིས་ཚོགས་གཙོ་གནས་དབྱུང་གཏོང་རྒྱུའི་གྲོས་འཆར་དེ་གྲོས་ཚོགས་སུ་ཁྱེར་ནས་ཡོང་ཆོག་པའི་ཆ་རྐྱེན་ཀྱང་ཁས་ལེན་བྱས་པ་རེད། ད་དེ་ལྟར་གྲོས་ཚོགས་སུ་འོས་ཤོག་ཐེངས་བཅོ་ལྔ་ལ་གཡུགས་པའི་རྗེས་སུ་ད Kevin McCarthy ནི་ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོ་ལ་འོས་འདེམས་བྱུང་བ་རེད། ད་ཁོ་རང་ཚོགས་གཙོ་ཆགས་པའི་རྗེས་སུ། ད་ཁོང་གི་སྲིད་དོན་གྱི་ཐག་གཅོད་ཟེར་ན་འདྲ་གི་ཡང་ན་ཅིག་གནད་དོན་ཐག་གཅོད་བྱེད་སྟངས་གཉིས་ལ། ད་གྲོས་ཚོགས་ཀྱི་ནང་གི་འཐུས་མི་མཁྲེགས་འཛིན་པ་རྣམས་ཀྱིས་མི་དགའ་བའི་རྣམ་འགྱུར་ཤུགས་ཆེན་པོ་ཞིག་བསྟན་པ་རེད། དེ་ནི་ཕྱི་ཟླ་ལྔ་བའི་ནང་ད་ཨ་རིའི་གྲོས་ཚོགས་སུ་རྒྱལ་ཁབ་ཀྱི་བུ་ལོན་གྱི་ཚད་བཀག་དེ་ཡར་སྤར་རྒྱུ་གྱི་གནད་དོན་ཐག་གཅོད་བྱེད་སྟངས་དེ་དང། ད་དམིགས་བསལ་གྱིས་ཉེ་བའི་ཕྱི་ཟླ་དགུ་བའི་ཚེས་སུམ་ཅུ་ཐམ་པའི་ཉིན་ཨ་རིའི་གཞུང་གི་འགྲོ་གྲོན་གཏན་འབེབས་མ་བྱུང་བར་དུ། དབུས་གཞུང་དེ་སྒོ་རྒྱག་རྒྱུ་གི་གནད་དོན་གཉིས་ཀྱི་ཐད་ནས་ད་ཁོ་ཚོས་ངོ་རྒོལ་ཆེན་པོ་བྱས་པ་རེད། ད་ཨ་རིའི་བུ་ལོན་ཚད་བཀག་ཡར་སྤར་རྒྱུའི་ཐད་ནས Kevin McCarthy ཀྱིས་སྲིད་དོན་ཚོགས་པ་གི་རྒྱ་ལས་བརྒལ་ཏེ་ད་མང་གཙོ་ཚོགས་པ་དང་ལག་འབྲེལ་ཞི་བར་བྱེད་ཀྱི་ཡོད་པ་དང། ཡང་ད་ཐེངས་སྲིད་གཞུང་གི་སྒོ་རྒྱག་མིན་གྱི་ཐད་ནས་ཚོགས་གཙོ་ཁོང་གིས་ད་རང་གི་གོ་གནས་སྲུང་སྐྱོབ་ཡོང་ཐབས་སུ་ཐལ་སྤྱོད་པ་དག་གི་མངོན་འདོད་ལྟར་ད་དམངས་གཙོ་ཚོགས་པ་དང་མཉམ་ལས་མ་བྱས་བར་སྲིད་གཞུང་སྒོ་རྒྱག་རྒྱུ་ཡིན་པ་དེ་ཉམས་ཞིབ་པ་མང་པོ་ཞིག་གིས་སྔོན་དཔག་བྱས་ཡོད་པ་རེད། ཡིན་ན་ཡང་མཐའ་མ་དེ་ལ་ད་ཁོང་གིས་ཉིན་པ་བཞི་བཅུ་ཞེ་ལྔ་ཡི་རིང་ལ་དབུས་གཞུང་དེ་མུ་མཐུད་དུ་སྒོ་འབྱེད་རྒྱུ་གི་ཁྲིམས་འཆར་ཞིག་འཁྱེར་ཡོང་བ་དང་ད་དེ་ལ་དམངས་གཙོ་ཚོགས་པའི་འཐུས་མིའི་ཁྲོད་དུ་རྒྱབ་སྐྱོར་གྱི་འོས་ཤོག་མང་པོ་ཐོབ་པ་རེད། ད་དེ་ལྟར་ཨ་རིའི་དབུས་གཞུང་ནི་ད་སྒོ་རྒྱག་མ་དགོས་བར་མུ་མཐུད་དུ་ལས་དོན་སྒྲུབ་ཐུབ་པ་ཞིག་ཆགས་ཡོད། ཁྲིམས་འཆར་དེ་གི་ནང་གི་གཞུང་གི་འགྲོ་གྲོན་འབོར་ཆེན་ཞིག་མར་གཅོག་རྒྱུ་དེ་ཚུད་མེད་པ་ལ་བརྟེན་ནས་ད་སྤྱི་མཐུན་ཚོགས་པ་ནང་གི་མཐའ་ལྷུང་བ་དག་གིས་ཁོ་ཚོའི་ཡིད་ཆེས་བསྐྱར་དུ་བརླགས་པའི་བསམ་ཚུལ་ཤུགས་ཆེན་པོ་བསྟན་པ་རེད། ད་མངའ་སྡེ Florida ནས་ཡོང་བའི་གྲོས་ཚོགས་འཐུས་མི Matt Gaetz ནི་མཐའ་ལྷུང་བ་དེ་དག་གི་ནང་གི་གཅིག་ཡིན་པ་དང་ཁོང་ནི་ད་སྲིད་འཛིན་ཟུར་པ Trump ལ་མཐའ་གཅིག་ཏུ་རྒྱབ་སྐྱོར་བྱེད་མཁན་ཞིག་ཡིན་ལ། ད McCarthy ལ་དགའ་བོ་མེད་པ་ཞིག་ཡིན་པ་རེད། ཁོང་གིས་གཟའ་ཟླ་བའི་ཉིན་ད་གྲོས་ཚོགས་སུ་ཚོགས་གཙོ་གནས་དབྱུང་གཏོང་དགོས་པའི་ཁྲིམས་འཆར་ཞིག་གྲོས་ཚོགས་ཀྱི་ནང་ཁྱེར་ཡོང་སྟེ་ད་གྲོས་ཚོགས་སུ་རྩོད་བསྡུར་མང་པོ་བྱས་པའི་རྗེས་སུ་འོས་བསྡུ་བྱེད་དགོས་པ་བྱུང་བ་རེད། ཡིན་ན་ཡང་ད་གསལ་བོ་མེད་པ་ཞིག་ནི་ད་སྐབས་དེ་ལ་གསལ་བོ་མེད་པ་ཞིག་ནི་མང་གཙོ་ཚོགས་པས McCarthy ལ་རྒྱབ་སྐྱོར་བྱེད་མིན་དེ་རེད། གལ་ཏེ་མང་གཙོ་ཚོགས་པའི་འཐུས་མི་རྣམས་ཀྱི་རྒྱབ་སྐྱོར་ཐོབ་པ་ཡིན་ན། ད Kevin McCarthy ཁོ་རང་མུ་མཐུད་དུ་ཚོགས་གཙོའི་གོ་གནས་སུ་སྡོད་ཐུབ་ཀྱི་ཡོད་པ་རེད། ད Kevin McCarthy གྱིས་གཟའ་ཟླ་བའི་ཉིན་གྱི་དགོང་མོ་དེ་ལ། གྲོས་ཚོགས་འོག་མ་གི་ད་མང་གཙོ་ཚོགས་པའི་འགོ་ཁྲིད Hakeem Jeffries ལ་བཀའ་མོལ་གནང་སྟེ། ཁོང་གིས་ད་མང་གཙོ་ཚོགས་པ་ལ་གུ་བཤངས་བྱེད་འདོད་མེད་པ་དེ་གསལ་བོར་བསྟན་པའི་གནས་ཚུལ་ཞིག་ད་གསར་འགྱུར་བརྒྱུད་ལམ་ཁག་ཏུ་ཐོན་པ་རེད། ཡང་དེ་བཞིན་དུ་ནིའུ་ཡོག་གི་དུས་བབ་ཀྱི་གནས་ཚུལ་བཀོད་པ་ལྟར་ན། ད་གཟའ་མིག་དམར་ཉིན་གྱི་ཞོགས་པ་གི་དམངས་གཙོ་ཚོགས་པའི་འཐུས་མི་དག་གི་ཚོགས་འདུ་ཞིག་གི་སྟེང་དུ། ད་གྲོས་ཚོགས་འདི་ཚོ་ཚོགས་ཡོད་པའི་སྐབས་སུ་ད་ཞོགས་པ་རྟག་པར་ཆུ་ཚོད་དགུ་བ་ལ་གྲོས་ཚོགས་འཐུས་མི་དག་རང་རང་གི་ཆབ་སྲིད་ཤོག་ཁག་ནང་གི་ཚང་མ་མཉམ་དུ་འཛོམས་ཏེ་ཚོགས་འདུ་ཞིག་ཚོགས་ཀྱི་ཡོད་པ་རེད། ད་ཚོགས་འདུ་དེ་གི་སྟེང་དུ། ད་མགོ་ཁྲིད་ཧཱ་ཁིམ་ཇེ་ཧྥི་རི་གིས་བརྙན་འཕྲིན་ཚན་པ་ཞིག་བསྟན་ནས། ད་ཁེ་བན་མི་ཁར་ཐི་གིས་ཅིག་བརྙན་འཕྲིན་གྱི་ལས་རིམ་ཞིག་གི་ནང་དུ། དབུས་གཞུང་སྒོ་རྒྱག་ལ་ཉེ་བ་བྱུང་བ་དེ་ནི་མང་གཙོ་ཚོགས་པ་གིས་བཟོས་པ་རེད་ཅེས་ད་ཉེས་འཛུགས་ཤུགས་ཆེན་པོ་བྱེད་བཞིན་གི་ཡོད་པ་དེ་ད་གྲོས་ཚོགས་འཐུས་མི་གཞན་དག་ལ་བསྟན་པ་དང། ད་ཚོགས་འདུ་དེ་གི་ཐོག་ད་མི་མང་པོ་ཞིག་གིས། ད་ཁེ་བན་མི་ཁར་ཐི་ནི་སྲིད་འཛིན་འོས་བསྡུ་གི་ཐད་ནས་ད་སྲིད་འཛིན་ཟུར་བ་ཁྲོམ་ལ་རྒྱབ་སྐྱོར་བྱེད་མཁན་ཅིག་ཡིན་པ་དང། ད། སྲིད་འཛིན་ཁྲོམ་ཕུ་ཡིས་སྐབས་དེར་གྱི་སྲིད་འཛིན་འོས་བསྡུ་གི་མཇུག་འབྲས་ཁས་ལེན་གི་མེད་པའི་སྐབས་དེ་ལ་ད་ཁོ་རང་ཆེད་དུ་ཕུ་ལོ་རི་དཱ་གི་མངའ་སྡེའི་ནང་གི་སྲིད་འཛིན་ཟུར་བ་གི་སྡོད་གནས་མཱ་རཱ་ལཱ་གོ་ལ་སོང་སྟེ་དང། སྲིད་འཛིན་ཟུར་བ་ཁྲོམ་ལ་མགོ་འདོགས་བྱེད་མཁན་ལྟ་བུ་ཅིག་ཆགས་ཡོད་པ་དང། ཡང་གྲོས་ཚོགས་ཀྱི་ཚོགས་ཁང་ལ་གཏོར་རྒོལ་ཟེར་ན་འདྲ་གི་ཕྱི་ཟླ་དང་པོ་ཚེས་དྲུག་གི་དོན་རྐྱེན་ལ་ཞིབ་འཇུག་བྱེད་པའི་ཐད་ནས་རྒྱབ་སྐྱོར་མི་བྱེད་མཁན་ཞིག་ཡིན་པ། ཡང་ཁོ་རང་ལ་ད་ཡིད་རྟོན་ཟེར་ན་འདྲ་གི་ཡིད་ཆེས་བྱེད་མི་རུང་བ་ཞིག་ཡིན་པ་སོགས་ག་འདྲའི་བརྗོད་བྱས་ནས་ད་མཐའ་མར་ཁོ་རང་ལ་རྒྱབ་སྐྱོར་བྱ་རྒྱུ་མིན་པའི་ཐག་བཅད་པ་རེད། ད་གཟའ་མིག་དམར་ཉིན་གྲོས་ཚོགས་ཀྱི་ཚོགས་ར་རུ་གནས་དབྱུང་གཏོང་དགོས་མིན་གྱི་ཐད་ནས་རྩོད་གླེང་མང་པོ་བྱས་པའི་མཐའ་མ་དེ་ལ་ད་གནས་དབྱུང་གཏོང་དགོས་མིན་གྱི་འོས་བསྡུ་བྱས་པ་དང། ད་ནམ་རྒྱུན་ཡིན་ན་ད་གྲོས་ཚོགས་སུ་འཐུས་མི་རྣམས་ཀྱིས་སོ་སོ་གི་མདུན་དུ་ན་ཡོད་པའི་ད་རྒྱབ་སྐྱོར་ཡོད་དང་མེད་ཟེར་བའི་ཅིག་གནོན་རྒྱུ་བཟོས་ཡོད་པ་དེ་མར་མནན་བཏང་ངེ་འོས་ཤོག་བླུགས་ན་འགྲིག་གི་ཡོད་ན་ཡང་ཐེངས་འདི་ལ་གྲོས་ཚོགས་འཐུས་མི་རེ་རེ་གི་མིང་ནས་བོས་པའི་སྐབས་སུ་ད་འཐུས་མི་དེ་ཡར་བཞེངས་ནས་གནས་དབྱུང་གཏོང་རྒྱུ་དེ་ལ་རྒྱབ་སྐྱོར་ཡོད་དང་མེད་ཟེར་བ་དེ་ལ་ད་སྐད་གདངས་མཐོན་པོ་གིས་ལན་རྒྱབ་ཏུ་བཅུག་པ་རེད། ད་མང་གཙོ་ཚོགས་པའི་འཐུས་མི་ཡོངས་ཀྱིས་གནས་དབྱུང་གཏོང་རྒྱུར་འོས་ཤོག་འཕངས་བ་དང། སྤྱི་མཐུན་ཚོགས་པའི་འཐུས་མིའི་ཁྲོད་དུ་འཐུས་མི་བརྒྱད་ཀྱིས Kevin McCarthy ཁོ་རང་ཚོགས་གཙོ་ནས་གནས་དབྱུང་གཏོང་རྒྱུར་འོས་ཤོག་བླུགས་ནས་མཐའ་མ་དེ་ལ་གནས་དབྱུང་གཏོང་དགོས་ཟེར་བ་གི་འོས་ཤོག་ཉིས་བརྒྱ་དང་བཅུ་དྲུག་དང། གནས་དབྱུང་གཏོང་མི་རུང་ཟེར་བའི་འོས་ཤོག་ཉིས་བརྒྱ་དང་བཅུ་ཐམ་པ་ལས་མ་ཐོབ་པར་བརྟེན་ནས Kevin McCarthy གྲོས་ཚོགས་ཀྱི་ཚོགས་གཙོ་ནས་གནས་དབྱུང་བཏང་བ་རེད། ད་ད་ལྟ་ཚོགས་གཙོ་མེད་པའི་གྲོས་ཚོགས་ར་བ་དེ་ག་འདྲ་ཞིག་ཆགས་འདུག་ཟེར་ན་ད་ཟིང་ཆ་འཁྲུག་པོ་རེད་ཟེར་ནས་བརྗོད་ན་ཆོག་པ་ཞིག་ཆགས་ཡོད། ད་མང་གཙོ་ཚོགས་པའི་འཐུས་མི་རྣམས་ཀྱིས་ད་ལྟ་ལྟད་མོ་འདྲ་བོ་བལྟས་ནས་ད་སྤྱི་མཐུན་ཚོགས་པ་གི་འཐུས་མི་རྣམས་ལ་ནང་མཐུན་མེད་པ་དང། ནང་འཁྲུག་རྒྱག་བཞིན་པ་རེད་ཟེར་ནས་འཕྱ་སྨོད་བྱེད་བཞིན་པ་རེད། ད་བར་བརྒལ་ཚོགས་གཙོ་ནི་མངའ་སྡེ་བྱང་ཁ་ལོ་རི་དཱ་ནས་ཡོང་བའི་ད་གྲོས་ཚོགས་འཐུས་མི་ཕ་ཁྲི་ཁི་མེ་ཁ་ཧན་རི་ཡིན་པ་དང་ད་ཁོང་ནི་ཕྱི་ཟླ་དང་པོ་ནང་ཁེ་བན་མི་ཁར་ཐི་ཚོགས་གཙོ་ཆགས་པའི་སྐབས་དེ་ལ་མིང་འདོན་བྱས་པའི་ཚོགས་གཙོ་གི་ལས་ཚབ་འོས་མི་དེ་ཆགས་ཡོད། ད་ཁེ་བན་མི་ཁར་ཐི་ཡིས་ཅིག་མང་གཙོ་ཚོགས་པ་གི་མངོན་འདོད་དང་བསྟུན་དགོས་པར་མ་ཟད་སྤྱི་མཐུན་ཚོགས་པའི་ནང་གི་ཡང་ཐལ་སྐྱོད་པ་དག་གི་མངོན་འདོད་ལ་ཡང་བསྟུན་མཁས་བྱས་པ་ལ་བརྟེན་ནས་ད་ཁོ་རང་ཚོགས་གཙོ་གི་གོ་གནས་ནས་གནས་དབྱུང་བཏང་བ་རེད། ད་ལྟ་ནི་སྤྱི་མཐུན་ཚོགས་པའི་འཐུས་མིའི་གྲས་སུ་ད་སྐབས་འདི་གི་ཚོགས་གཙོའི་ལས་དོན་འདི་ནི་ཧ་ཅང་ཁག་པོ་ཡིན་པ་དེ་མཐོང་གི་ཡོད་པ་དང། ད Kevin McCarthy ཡིས་ཁོང་ནི་བསྐྱར་དུ་གྲོས་ཚོགས་ཀྱི་ཚོགས་གཙོ་ལ་ལངས་ཀྱི་མིན་ཟེར་ནས་གསལ་བསྒྲགས་བྱས་པ་རེད། ད་ད་ལྟའི་ཆར་འདི་ལ་ད་གྲོས་ཚོགས་འོག་མ་གི་ཁྲིམས་འཛིན་ཚོགས་ཆུང་གི་འགན་འཛིན Jim Jordan དང། ཡང་གྲོས་ཚོགས་འོག་མ་གི་གྲངས་མང་འཐུས་མི་གི་འགོ་ཁྲིད Steve Scalise གཉིས་ཀྱིས་ད་གྲོས་ཚོགས་ཀྱི་ཚོགས་གཙོ་ལ་ལངས་རྒྱུ་ཡིན་ནི་ཡོངས་བསྒྲགས་བྱས་ཡོད། ད་གྲོས་ཚོགས་འཐུས་མི་ཁག་ཅིག་གིས་ད་རུང་འཐུས་མི Kevin Hern ཚོགས་གཙོ་ལ་ལངས་རྒྱུ་གི་རེ་བ་བྱེད་བཞིན་པ་དང་ཁོང་ནི་ཉིས་སྟོང་བཅོ་བརྒྱད་གི་ལོ་ནས་གྲོས་ཚོགས་འཐུས་མི་ཡིན་ལ་ད་ཚོང་ལས་གི་ཉམས་མྱོང་ཕུན་སུམ་ཚོགས་པ་ཡོད་མཁན་ཞིག་ཡིན་པའི་རྐྱེན་གྱིས་སྤྱི་མཐུན་ཚོགས་པའི་འཐུས་མི་རྣམས་ཆིག་སྒྲིལ་བྱེད་པར་ཕན་ཐོགས་ཡོང་རྒྱུ་ཡིན་ཅེས་བཤད་ཀྱི་ཡོད་པ་རེད། མང་གཙོ་ཚོགས་པའི་ངོས་ནས་ཁོ་ཚོ་གྲོས་ཚོགས་ཀྱི་ཚོགས་གཙོ་ནི་ད Hakeem Jeffries ཡིན་བཤད་ཀྱི་ཡོད། ཡང་དེ་བཞིན་ད་གྲོས་ཚོགས་འཐུས་མི་ཁག་ཅིག་གིས་ད་སྲིད་འཛིན་ཟུར་པ Trump ཚོགས་གཙོ་ལ་སྡོད་རྒྱུའི་རེ་བ་བྱེད་ཀྱི་ཡོད་པ་དང་ད་ཚོགས་གཙོ་ནི་གྲོས་ཚོགས་འཐུས་མི་ཞིག་ཡིན་དགོས་པའི་ངེས་པ་མེད་པའི་རྐྱེན་གྱིས་ཁྲིམས་སྒྲིག་ལྟར་ན་ད་སྲིད་འཛིན་ཟུར་པ་ཁོང་གྲོས་ཚོགས་ཀྱི་ཚོགས་གཙོ་ཆགས་ཆོག་ཆོག་ཅིག་ཆགས་ཀྱི་ཡོད་པ་རེད། ཡིན་ན་ཡང་ཁོང་གིས་ད་སྲིད་འཛིན་གྱི་གོ་གནས་དེ་བརྩོན་ལེན་བྱེད་བཞིན་པའི་རྐྱེན་གྱིས་ད་ཚོགས་གཙོའི་གདན་སྟེགས་དེ་ཁོང་གི་མིག་གི་ནང་ན་ཅིག་གལ་ཆེ་ལོས་ག་ཚོད་ཅིག་ཆགས་ཡོད་པ་དེ་ཚོད་དཔག་བྱེད་ཐུབ་ཀྱི་མེད། དེར་མ་ཟད་ད་སྲིད་འཛིན་ཟུར་པ Trump ཡིས་ད Jim Jordan ཁོང་གྲོས་ཚོགས་ཀྱི་ཚོགས་གཙོ་ཆགས་པར་རྒྱབ་སྐྱོར་བྱེད་རྒྱུ་ཡིན་ཅེས་བཤད་ཡོད་པ་རེད། ད་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་ཚང་མ་ནི་གཟའ་མིག་དམར་གྱི་ཉིན་གཞི་ནས་ཡར་ར་འཚོགས་རྒྱུ་ཡིན་པའི་རྐྱེན་གྱིས་གྲོས་ཚོགས་ཀྱི་ཚོགས་གཙོ་ནི་ག་དུས་ཤིག་ལ་གཏན་འབེབས་ཡོང་རྒྱུ་ནི་ད་བཤད་རྒྱུ་ཁག་པོ་ཞིག་ཆགས་ཡོད། ད་ཚོགས་གཙོ་མེད་ན་གྲོས་ཚོགས་སུ་ཁྲིམས་འཆར་གལ་ཆེན་པོ་ཞིག་འཁྱེར་ཡོང་ཐུབ་ཀྱི་མེད་པ་དང། ད་དེ་གའི་ཁྲོད་དུ་ད་དཔེར་ན་ཅིག་ཡུ་ཁེ་རེན་ལ་རྒྱབ་སྐྱོར་ག་ཚོད་ཅིག་བྱེད་རྒྱུ་ཡིན་པ་དང། ད་ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་བདུན་ཉིན་བར་དུ་དབུས་གཞུང་གི་འགྲོ་གྲོན་ལ་ཆོག་མཆན་བཀོད་ཡོད་ན་ཡང་ད་དེ་གི་སྔོན་ལ་ལོ་འཁོར་སྔོན་རྩིས་དེ་གཏན་འབེབས་མ་བྱུང་ཚེ་ཨ་རིའི་དབུས་གཞུང་དེ་ཡང་སྒོ་རྒྱག་དགོས་པ་ཆགས་ཡོད་པའི་རྐྱེན་གྱིས་ད་གྲོས་ཚོགས་ཀྱི་ཚོགས་གཙོ་མེད་པར་བརྟེན་ལས་དོན་དེ་རིགས་ཀྱི་ཐད་ལ་གྲོས་བསྡུར་སོགས་ད་གང་ཡང་ཡོང་ཐུབ་ཀྱི་ཡོད་པ་མ་རེད། ད་ལོ་རྒྱུས་ལ་བལྟས་ན་ཚོགས་གཙོའི་གནས་དབྱུང་གཏོང་རྒྱུ་གི་ཁྲིམས་འཆར་འདོན་རྒྱུ་ནི་ད་ཉེ་བའི་ཉིས་སྟོང་བཅོ་ལྔ་གི་ལོར་ཡང་བྱུང་ཡོད་པ་རེད། དེ་ཡང་ཉིས་སྟོང་བཅོ་ལྔ་ལོའི་ཟླ་བ་བདུན་པའི་ཚེས་ཉི་ཤུ་བརྒྱད་ཀྱི་ཉིན་མོ་དེ་ལ་ད་གྲོས་ཚོགས་འཐུས་མི Mark Meadows ཟེར་བ་ཞིག་གིས་ཚོགས་གཙོའི་གནས་དབྱུང་གཏོང་རྒྱུ་གི་ཁྲིམས་འཆར་ཞིག་གྲོས་ཚོགས་ར་བ་ལ་ཁྱེར་ཡོང་ནས་སྐབས་དེ་གའི་ཚོགས་གཙོ John Boehner ཁོང་གནས་དབྱུང་གཏོང་འཆར་བྱས་ན་ཡང་གྲོས་ཚོགས་སུ་ད་གྲོས་ཆོད་དེ་གའི་ཐད་ལ་འོས་ཤོག་འཕངས་ཡོད་པ་མ་རེད། ཡིན་ན་ཡང་ཁྲིམས་འཆར་དེ་བཏོན་ནས་ད་ཅང་མ་འགོར་བར་ཕྱི་ཟླ་དགུ་བའི་ནང་གྲོས་ཚོགས་ཀྱི་ཚོགས་གཙོ་ཁོང་གིས་ད་ཚོགས་གཙོ་ནས་དགོངས་པ་ཞུ་དགོས་བྱུང་བ་རེད། ཡང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དང་བཅུ་ཐམ་པ་ལོ་ཟླ་བ་གསུམ་པའི་ཚེས་ཉི་ཤུ་ཐམ་པའི་ཉིན་མང་གཙོ་ཚོགས་པའི་འཐུས་མི་ཞིག་གིས་ཚོགས་གཙོ་གནས་དབྱུང་གཏོང་དགོས་པའི་གྲོས་འཆར་ཞིག་འཁྱེར་ཡོང་བ་ལ་བརྟེན་ནས་ལ་བཏང་ནས་ད་སྤྱི་མཐུན་ཚོགས་པ་གི་ཁོངས་མི་ཡིན་པའི་གྲོས་ཚོགས་ཚོགས་གཙོ་ཞིག་གནས་དབྱུང་གཏོང་དགོས་མིན་གྱི་འོས་བསྡུ་ཞིག་ད་གྲོས་ཚོགས་ནང་དུ་བྱས་ཡོད་པ་དང་སྐབས་དེ་ལ་ད་གྲོས་ཚོགས་ཀྱི་ཚོགས་གཙོ་ཁོང་གནས་དབྱུང་གཏོང་མ་ཐུབ་པ་ཞིག་ཆགས་པ་རེད། ད་ཆབ་སྲིད་ཤོག་ཁག་གཉིས་ཀ་གི་ངོས་ནས་ད་ཚོགས་གཙོ་གནས་དབྱུང་གཏོང་རྒྱུ་གི་གྲོས་འཆར་འདྲ་སྔ་ཕྱིར་འཁྱེར་མྱོང་ཡོད་པ་དང། ཡིན་ན་ཡང་ད་ད་ལོར་ད་གྲོས་ཚོགས་ཚོགས་གཙོ་ཁོ་རང་གནས་དབྱུང་བཏང་སྟེ་ད་ལོ་རྒྱུས་ཀྱི་སྟེང་བྱུང་མ་མྱོང་བའི་ལོ་རྒྱུས་ཀྱི་ཤོག་ལྷེ་གསར་བ་ཞིག་གི་མགོ་བརྩམས་པ་རེད།